ཡིན། ཡིད་གཉིས་ཡན་ཆད་ཀྱི་རྣམ་པ་མ་ནོར་བ་དགོས་ཏེ་ནོར་ན་བརྐུས་པ་ལ་ལས་ལམ་དུ་མི་འགྱུར་བར་མ་བྱིན་ལེན་གྱི་སྤྱི་གཞུང་ལས་གསུངས་པའི་ཕྱིར་རོ། ཀུན་སློང་ནི་དཀོན་མཆོག་གི་ཡིན་ལ་རང་མི་དབང་ཡང་གཏན་དུ་དབྲལ་འདོད་པའོ། གཏན་དུ་དབྲལ་དགོས་བསམ་པའོ། སྙིང་བརྩེ་བ་ལ་སོགས་པའི་བསམ་པས་གཞན་དོན་དུ་འཕྲོག་པ་ལ་འོག་ནས་འཆད་པ་ལྟར་ལྟུང་མེད་ཀྱི་སྐབས་སྲིད་པར་གསུངས་ལ། སྡོམ་པ་གཞན་གཉིས་ཀྱི་རྩ་ལྟུང་སྡོམ་པ་གཞན་ལ་གནང་བ་སྲིད་ཀྱང་ཟེར་སྡོམ་པ་གཞན་གཉིས་ཀྱི་རྩ་ལྟུང་སྡོམ་པ་གཞན་ལ་གནང་བ་སྲིད་ཀྱང་སྡོམ་པ་དེ་ཉིད་ཀྱི་རྩ་ལྟུང་དེ་ལ་གནང་བ་མི་རིགས་པའི་ཕྱིར། རང་ཆེད་དུ། རང་གི་ཆེད་དུ་མིན་འགྲོ་རང་ཆེད་དུ་འཕྲོག་པའམ་ཡང་ན་ཀུན་སློང་ཉོན་མོངས་ཅན་དགོས་སོ། ཁ་ཅིག། འདོད་ཆགས་དགོས་པར་འཆད་པ་ནི་མ་ངེས་སོ་ཡང་ཁ་ཅིག་གིས་ཀུན་སློང་ལ་འདོད་ཆགས་དགོས་ཟེར་མཁན་དེ་ནི་མ་ངེས། སྦྱོར་བ་ནི་འཕྲོག་པའམ། སྦྱོར་བ་ནི་འཕྲོག་པའམ། འཕྲོག་ཏུ་གཞན་འཕྲོག་ལ་བཅུག་པ་ཡིན་ན། འཕྲོག་ཏུ་གཞུག་པས་རང་གིས་བྱེད་པ་དང་གཞན་ལ་བཅོལ་བ་གཉིས་འདྲའོ། དེ་ཡང་དེ་ཡང་མ་ཚོར་བར་འཇབ་བུས་རྐུ་བ་གཅིག་བྱས་མཐུས་འཕྲོག་པ་གཉིས་གང་ཡང་རུང་སྟེ། འགྱུར་འགའ་ལས་དཀོན་མཆོག་གསུམ་གྱི་དཀོན་མཆོག་གསུམ་གྱི་འཕྲོག་རྐུ་བ་ཞེས་གསུངས་པ་ལྟར་རོ།

ད་ཆོས་ཚོགས་ཀྱི་ལས་ཀ་འདྲ་ཅིག་བྱེད་ཡང་དེ་ནས་མ་དངུལ་འདྲ་ཅིག་ལེན་ཆོས་ཚོགས་ཀྱི་ཚོམས་ཁང་སོར་ཅ་ལག་ཆུང་ཆུང་དེ་ནས་མ་བསྐུལ་བྱས་ད་དེ་ཚོ་དེ་ནས་མ་སྒྲུག་མི་འགྲོ།
འོ་དེ་ཚོ་སྒྲུག་གི། དེ་ཚོ་ག་དེ་སྒྲུག་གི། ཆོས་ཚོགས་ཁོ་ད་ཡག་གི་ཡག་གི། ཆོས་ཚོགས་པའི་སྡེ་བྱེད་པ། ལ་བས།
སྡེ་ཁོའི་ཅ་ལག་བ། ལ་བས། སྡེ་ཁོ་ལ་དབང་ཡོད་པ། ལགས་ཡོད། སྡེ་ཁོ་ལ་དབང་ང་ཁོ་ད་འོད་རེ་བེད་སྤྱོད་བྱས། ཁོ་རང་རིན་ཐང་ཚང་བ་བྱུང་ན། ལང། འོ་དེ་ཕམ་དང་པོ་དེར། ད་འདི་ལ་ང་ཚོ་ག་རེ་ཟེར་ན་སྡེ་འདི་ང་ཚོ་དགེ་སློང་གི། བཞི་ཡན་ཆད་ཀྱི་སྡེ་མེད་ན་ཡང། མེད་ན་ཡང།

རྩ་ལྟུང་བཅོ་བརྒྱད་ཀྱི་ནང་ནས་བྱང་ཆུབ་སེམས་འདོར་རྩ་ལྟུང་བཅོ་བརྒྱད། བཅོ་བརྒྱད་པ་བྱང་ཆུབ་སེམས་འདོར་བ་དེ་དང་རྩ་ལྟུང་དགུ་པ་ལོག་ལྟ་སྐྱེ་བ་གཉིས་པོ་དེ་ལ་ཀུན་དཀྲིས་ཚང་དགོས་མེད། དེ་རང་སེམས་སྐྱེ་བ་ཉིད་ཀྱིས་རྩ་ལྟུང་བྱུང་བ། གཞན། དེ་གཉིས་མིན་བཅུ་དྲུག་འདུག་པ། བཅུ་དྲུག་དེ་ཀའི་ལ་གང་པོ་ལ་ཀུན་དཀྲིས་ཆེན་པོ་ཚང།

རྩ་ལྟུང་ཁུངས་བྱས་ན། རྩ་ལྟུང་ཕམ་པ་དང་པོར་བྱ་ལ་ཕམ་པ་དང་པོའི་ཨ་འདྲ་དེ་འདྲ་གི་རིན་ཐང་ཚང་བ་དེ་འདྲ་ཅིག་ཡིན་པ་གང་ཞིག་ལ་ཀུན་དཀྲིས་ཚང་བྱེད་དགོས། ཀུན་དཀྲིས་ཆེན་པོ་ཚང་ན་དེ་ནས་ཕམ་པར་ཕྱིན། བཅུ་དྲུག་དེ་ལ་ཀུན་དཀྲིས་མ་ཚང་ན་ཕམ་པར་འགྲོ། རྒན་ལགས་འདི་འདྲ་ཅིག་བྱས་ན་འགྲིག་གི་ཡོད་ནམ་མེད་ན།

ད་འདི་ལ་ང་ཚོ་དགོས་མཁོ་མེད་ཁོ་འཁྱེར་ན་འཁྱེར། དེ་འདྲས་ཀྱི་བསམ་བློ་བཏང་ན། ཨ་ནེ་བར་གྱི་འཁྱེར་མཁན་འདི་ལ་ཡང་སྡིག་པ་ཆེ་ཆུང་གི་ཁྱད་པར་ཅིག་འགྲོ་གི་རེད། འོ་འགྲོ་གི་བས། འགྲོ་གི་བ། འོ་འགྲོ་གི་བས་འགྲོ་གི་བས། བུ་རས་ཀྱི་ཁུར་མོ་བ་རྩ་བའི་དེ་ཡིན་ན་ཡང་ཡང་ཁོ་རང་གི་འདོད་པས་ད་ཁུ་ནའི་གང། ཁུ་ལ་འཇུག་བསམ་པ་དེ་འདྲས་ཡོད་ན་ཨ་ཁུ་ཁོ་ལ་སྡིག་པ་ཆུང་བ་ཡོད། ལ་སོགས་བྱས་ས་སྡུག་བྱས་ན་བསམ་ཏེ་ང་ཚོ་མི་དེ་ཚོ་ལ་སྡུག་ལབ་ཀྱི་ཡོད། ད་ང་ཚོ་ག་དུས་ན་བཙིར་ན་བཙིར་མ་བཙིར་ཡོད་མ་རེད། ང་ཚོ་དེ་སུས་འཁྱེར་ན་ཁོ་ཚོ་དཔེ་ཆ་རེད་ཁོ་ཚོ་ལ་ཕན་ཐོག་པ་རེད།

ད་ཕམ་པ་གཉིས་པ་ནི་ནི་པའི་གཉིས་པ་གཉིས་པ་ནི་ཕམ་པ་གཉིས་པ་ནི་དམ་པའི་ཆོས་སྤོང་བའི་ཕམ་པ་དེ་ཡིན། འདི་ལ་གཉིས་ལས་སྤང་བྱའི་དམ་བཅའི་དམ་པའི་ཆོས་ནི་མདོ་ལས་ཉན་ཐོས་ཀྱི་ངེས་པར་འབྱུང་བར་བཤད་པའམ་རང་སངས་རྒྱས་ཀྱི་ངེས་པར་འབྱུང་བར་བཤད་པའམ་ཐེག་པ་ཆེན་པོའི་ངེས་པར་འབྱུང་བར་བཤད་པ་སྤོང་ཞིང། འགོག་ཏུ་གཞུག་པ་འདི་ནི་རྩ་བའི་ལྟུང་བ་གཉིས་པའོ་ཞེས། འམ་གྱི་འགྲེལ་པ་ལམ་གྱི་འགྲེལ་ཞེས། ལམ་གྱི་འགྲེལ་འམ་གྱི་འགྲེལ་མིན་འགྲོ་འམ་གྱི་འགྲེལ་ཟླ་ལྔ་ཅན་དུ་གསུངས་པས་ཐེག་པ་གསུམ་དང་ལྡན་པའི་མདོ་སྡེ་གང་རུང་ད་ཉན་ཐོས་ཀྱི་ཐེག་པ་ཡིན་ན་རང་རྒྱལ་ཐེག་པ་གསུམ་གང་རུང་གི་མདོ་སྡེ་གང་རུང། དེ་ཡང་ཐེག་པ་ཆེན་པོ་སྤོང་བར་བྱེད་ཅེས་པའི་སྐབས་སུ་ཐེག་ཆེན་གྱི་ཟབ་མོའི་དོན་ནམ། དོན་ནམ། མཐུའི་དོན་གྱི། ཕྱོགས་རེ་སྤངས་པ་ལ་ཉེས་བྱས་སུ་འཆད་པར་འགྱུར་བའི་ཕྱིར་དང། བྱང་ས་དང་སྐབས་འདིའི་ཐེག་ཆེན་སྤོང་བའི་ཕམ་པ་འདྲ་བར་བཞེད་པས་ན་ཐེག་ཆེན་ནི་ཟབ་པ་དང་རྒྱ་ཆེ་བ་གཉིས་ཆར་སྟོན་པའི་མདོ་སྡེའོ། དེ་བཞིན་དུ་ཉན་ཐོས་ཀྱི་ངེས་པར་འབྱུང་བ་སྟེ་བདེན་བཞི་དང། རང་སངས་རྒྱས་ཀྱི་ངེས་པར་འབྱུང་བ་ནི་རྟེན་འབྲེལ་བཅུ་གཉིས་བཤད་པ་ལྟ་བུའི་ཐེག་དམན་ཀྱི་སྡེ་སྣོད་དེ། དེ་དག་ལ་ཡང་དེ་དག་གི་དོན་གྱི་ཆ་རེ་རེ་ཙམ་སྤངས་ན་ཉེས་བྱས་སུ་འགྱུར་ལ་ཐེག་ཆེན་དང་འདྲའམ་སྙམ་མོ། གལ་ཏེ་ཐེག་ཆེན་གྱི་མདོ་སྡེའི་དོན་གྱི་ཆ་རེ་རེ་སྤངས་པ་ལ་ཉེས་བྱས་དང། ཉན་རང་གི་ངེས་པར་འབྱུང་བ་བཤད་པ་སྤངས་པ་ལ། ཕམ་པར་མི་རིགས་ཏེ་སྔ་མ་སྤངས་པ། ཕྱི་མ། སྤངས་པ་ལའང། སྔ་མ་སྤངས་པའང་ཉེ་བར་ཕྱོགས་ངེས་རྩོད་པ་བསྐོར་བ་ཡིན་པས་ཕམ་པར་མི་རིགས་ཏེ་སྔ་མ་སྤངས་པ་ཕྱི་མ་སྤངས་པ་ལས་ཁ་ན་མ་ཐོ་བ་ཆེ་བའི་ཕྱིར་ཞེ་ན་སྐྱོན་མེད་སྐྱོན་མེད་དེ། སྡོམ་པ་གོང་འོག་གང་ལ་ཡང་ཁ་ན་མ་ཐོ་བ་ཆེ་ཁ་ན་མ་ཐོ་བ། ཁ་ན་མ་ཐོ་བ། ཆེ་ན་ལྟུང་བའི་འོང་ཁ་ན་མ་ཐོ་བ་འོང་བས་ཁ་ན་མ་ཐོ་བ་ཆེ་ན། ལྟུང་བའི་བཅས་པ་ཆེ་བ་དང་ཆུང་ན་བཅས་པ་ཆུང་བའི་ངེས་པ་མི་སྣང་བའི་ཕྱིར་ཏེ། དཔེར་ན། སོ་ཐར་གྱི་སྐབས་སུ

འོ་དེ་བཞིན་ཁོ་ཚོ་ནི་རྩ་ཆེ་ཆུང་དེའི་བྱ་བ་རྩ་ཆེ་གི་བ། ལ་བས་པས་ཏེ། ཐ་མལ་བསད་ན་ཕམ་པ་བྱུང་དེ་བཞིན་གཤེགས་པ་རུང་བ་ལ་སྐུ་མཚལ་ཕྱུང་བ་སྦོམ་པོར་གསུངས་པ་བཞིན། ཐེག་པ་ཆེན་པོར་ཡང་ཁྱིམ་པ་ཐ་མལ་པའི་ནོར་མ་བྱིན་པར་བླངས་པ་ལ་ཕམ་པ་བཅས་ཤིང། སློང་བ་པོ་ཉམ་ཐག་པ་ལ་རང་གི་ཆོས་རང་གི་ནོར་སེར་སྣས་མི་སྟེར་བ་ལ་ཕམ་པ་བཅས་པ་ལྟ་བུའོ། སྤོང་བའི་ཚུལ་ནི་བསླབ་བཏུས་དང་མདོ་ཀུན་བཏུས་སུ་སྤོང་ཞིང་འགོག་ཏུ་གཞུག་པ་ཞེས་དྲངས་པ་ནི་མདོ་སྡེ་ལས་སྤོང་བར་བྱེད་ཅེས་འགོག་པར་སྤོང་བར་བྱེད་འགོག་པར་བྱེད་ཅེས་འབྱུང་ཞིང་བྱང་སར་ཡང་ཐེག་ཆེན་རང་གིས་སྤོང་བ་ཙམ་མ་གཏོགས་པ། གཞན་སྤོང་དུ་འཇུག་པ་མེད་ལ་འདི་གཉིས་འདྲ་བར་ཡང་བཞེད་པས་སྤོང་དུ་འཇུག་པ་ཡན་ལག་ཏུ་མི་དགོས་ལ་རང་གིས་སྤོང་ཚུལ་ནི་དེ་བཞིན་གཤེགས་པས་གསུངས་པ་མ་ཡིན་ནོ་ཞེས་སྐུར་བ་འདེབས་པའོ་དེ་བཞིན་གཤེགས་པས་དེ་བཞིན་གཤེགས་པས་གསུངས་མིན་ནོ་ཞེས་ནི་སྐུར་བ་འདེབས་པའོ། འོ་ན་ཉན་ཐོས་ཐེག་པ་སྤོང་བར་བྱེད། ཅེས་དེ་ལ་ཉེས་བྱས་སུ་བཤད་པ་དང་འགལ་ལོ་ཟེར་ན་དེ་ནི་ཁྱད་དུ་གསོད་པ་ཙམ་ཡིན་གྱི་འདི་ལྟ་བུའི་ཚུལ་གྱིས་སྤངས་པ་མ་ཡིན་ནོ་ཞེས་འཆད་པར་འགྱུར་རོ། འདི་ལ་ཐེག་ཆེན་སྤོང་བ་ལ། འདི་ལ་ཐེག་ཆེན་སྤོང་བ་སོ་སོ་མ་འོངས་ཐ་དད་ཕམ་པ་གསུམ་རེད། གསུམ་གང་ལ་ཟེར་ན་ཐེག་ཆེན་སྤོང་ཉན་ཐོས་སྤོང་བ། དེ་རང་རྒྱལ་གྱི་ཆོས་སྤོང་བ་ཟེར་བ་དེ་ཕམ་པ་གསུམ་ཡོད་པ་ནང་གསེས་དབྱེ་ན།

འདི་ལ་གཉིས་ལས་འཚེ་བའི་ཡུལ་ནི་མདོ་ལས་སངས་རྒྱས་ཀྱི་རྗེས་སུ་རབ་ཏུ་བྱུང་ངོ། བྱས་པ་བསླབ་པའི་གཞི་ཡི་ས་བཟུང་མ་བཟུང་དང། ཚུལ་ཁྲིམས་འཆལ་བ་དང་ཚུལ་ཁྲིམས་ལྡན་གང་རུང་གང་རུང་ལ་གསུངས་ཤིང་ཚུལ་ཁྲིམས་འཆལ་བ་ཡིན་ནའང་རབ་ཏུ་བྱུང་བ་ཡིན་ནའང་བསླབ་པའི་གཞི་བཟུང་བ་ཡིན་ནའང་མ་བཟུང་བ་གང་ཡང་རུང་བ་རུང་ཞིང་ཚིགས་བཅད་དེ་ལའང་འང་གི་སྒྲ་ཡོད་པས་ཚུལ་ཁྲིམས་འཆལ་བའི་དགེ་སློང་མཚོན་པ་ཙམ་མོ། འཚེ་བ་ཇི་ལྟར་བྱས་པ་ལ་ཀུན་སློང་ནི་ཡུལ་དེ་ལ་གནོད་ཅིང་འཚེ་བའི་བསམ་པ་དེ་ཉོན་མོངས་ཅན། སྦྱོར་བ་ནི་གོས་ངུར་སྨྲིག་འཕྲོག་པ་དང་རབ་བྱུང་ལས་ཕབ་སྟེ་ཁྱིམ་ལ་གནས་པ་བྱེད་དུ་འཇུག་པ་གང་རུང་བྱས་པའོ། སོ་དེ་ལ་ཕམ་པ་གསུམ་པ་འདི་གོས་ངུར་སྨྲིག་འཕྲོག། དེ་ནི་རབ་བྱུང་ཡིན་པ་དང་ཡང་ན་མེད་ན་ཚུལ་ཁྲིམས་འཆལ་བ་ལ་སོགས་པ་དེ་ཚོའི་གོས་ངུར་སྨྲིག་དེ་ཚོ་འཕྲོག་པ་དང་རབ་བྱུང་ལས་མར་ཕབ་པ་སོ་ན་མར་ཕབ་སོ་ན་དང་ཕམ་པ་གསུམ་པ་འདི། རབ་བྱུང་ལས་མར་ཕབ་པ་དང་བབས་དུ་འཇུག་པ་དང་དག་ག་རེ་ད་དེ་ལ། གོས་ངུར་སྨྲིག་འཕྲོག་པ་ཁོ་ཚོའི་གོས་རྒྱུ་ཁོ་ཚོ།